ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མ་དེ་ལ་ཡང་གནམ་ལོ་གསར་དུ་བཞད་པའི་དགའ་སྟོན་གྱི་ཉིན་མོར་གཞིས་བྱེས་བོད་མི་ཡོངས་ལ་སྙིང་དབུས་ནས་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རབ་གནས་ཤིང་འབྲུག་ལོའི་ལོ་གསར་ལ་སྩལ་བའི་གསུང་འཕྲིན་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འགན་འཛིན་དང་འདི་ག་བོད་སྐད་སྡེ་ཚན་གྱི་འགན་འཛིན་ནས་བོད་ཀྱི་ལོ་གསར་དང་བསྟུན་ནས་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་འཚམས་འདྲི་གནང་བ་ཞིག་དང།
བོད་ཀྱི་ལོ་གསར་ཚེས་གཅིག་གི་རྟེན་འབྲེལ་ཆེད་འབྲས་དཀར་དང་རྣམ་ཐར་སྙན་སྒྲོན་ཞུ་རྒྱུ་དང།
དེའི་རྗེས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་སྤྱི་འཐུས་ཚོགས་གཙོ་རྣམ་གཉིས་ཀྱི་འཚམས་འཕྲིན་དང། དེ་ནས་རིམ་པས་བོད་ཀྱི་ཆོས་ལུགས་ཁག་གི་བླ་ཆེན་རྣམ་པས་བསྩལ་བའི་གསུང་འཕྲིན་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་གྱི་དཔོན་རིགས་ཁག་ཅིག་ནས་བོད་ཀྱི་ལོ་གསར་ལ་འཚམས་འདྲི་གནང་བ་ཞིག་དང།
མཇུག་ཏུ་ཨ་མི་རི་ཀའི་ནང་ལ་ཡོད་པའི་བོད་མི་ཚོའི་རབ་གནས་ཤིང་འབྲུག་ལོའི་ལོ་གསར་སྲུང་བརྩི་ཞུ་ཕྱོགས་དང་གཞུང་འབྲེལ་མཛད་སྒོའི་སྐུ་མགྲོན་སོགས་ཀྱི་ཐད་ཨ་རིའི་གྲོང་ཁྱེར་ཉུའུ་ཡོག་དང་མེ་ནེ་སོ་ཊ་དེ་བཞིན་ཁེ་ན་ཌའི་གྲོང་ཁྱེར་ཐོ་རན་ཐོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སོ་སོར་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་བཅས་རིམ་པས་གསན་རོགས་གནང། གཤམ་ལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན Bay Fang ལགས་ཀྱིས་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་འཚམས་འདྲི་ཞུས་གནང་བ་ཞིག་སྙན་སྒྲོན་ཞུ་གི་ཡིན། ང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན Bay Fang ཡིན། ངས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་ལྷན་རྒྱས་ཚོར་ལོ་གསར་པ་འདི་ཞི་བདེ་དང་འབྱོར་བ་ཕུན་སུམ་ཚོགས་པ་ཞིག་ཡོང་བའི་བློ་དཀར་གྱི་འཚམས་འདྲི་ཞུ་རྒྱུ་ཡིན། འདས་པའི་ལོ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བཙུགས་ཏེ་ལོ་ངོ་ཉི་ཤུ་རྩ་བདུན་འཁོར་བའི་ལོ་ཞིག་ཡིན་ལ་དུས་ཡུན་འདིའི་རིང་ང་ཚོའི་ངོས་ནས་བོད་རིགས་རླུང་འཕྲིན་གསན་གཟིགས་པ་རྣམ་པར་སྙིང་སྟོབས་ལྡན་པའི་ཐོག་ནས་དུས་ཐོག་གི་གསར་འགྱུར་མཁོ་སྤྲོད་ཞུས་ཡོད། འཛམ་གླིང་ཁྱོན་ཡོངས་ནས་སྲིད་དབང་སྒེར་འཛིན་ལམ་ལུགས་ཀྱི་རྣམ་པ་ཇེ་ཆེར་འགྲོ་བཞིན་པའི་སྐབས་འདིར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་མིའི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ངོ་བོ་བཅས་ལ་དྲག་གནོན་མུ་མཐུད་བྱེད་བཞིན་པའི་གནས་ཚུལ་རྒྱང་སྲིང་ཞུ་རྒྱུའི་སྣེ་ཁྲིད་ཀྱི་ལས་འགན་བཟུང་ཡོད། དཔེར་ན་ང་ཚོས་རྒྱ་ནག་གཞུང་གི་ཡིག་ཆའི་ནང Tibet ཅེས་པའི་ཚིག་དེ། བེད་སྤྱོད་མཚམས་འཇོག་བྱེད་རྒྱུར་འབད་བརྩོན་བྱེད་བཞིན་པའི་སྐོར་དང་ཟི་ཁྲོན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་བོད་ཡིག་སློབ་ཁྲིད་བྱེད་རྒྱུ་བཀག་སྡོམ་བྱས་པ། ཡང་ནང་པའི་མཛད་སྒོ་ཁག་དང་དུས་ཆེན་ཁག་མཚམས་འཇོག་བྱས་པ་སོགས་ཀྱི་སྐོར་གནས་ཚུལ་བཀོད་སྤེལ་བྱས་ཡོད། ང་ཚོས་ད་དུང་མདུན་སྐྱོད་ཀྱི་འདུན་པ་བཅངས་པའི་དུས་འདིར་ང་ཚོའི་ལས་རིམ་གསན་གཟིགས་རྣམ་པར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད། ཁྱེད་རྣམ་པའི་འགྱུར་མེད་ཀྱི་རྒྱབ་སྐྱོར་ནི་ང་ཚོའི་ལམ་ལྷོང་གི་འབྲས་བུའི་ཆ་ཤས་ཆུང་ངུ་ཞིག་རྩ་བ་ནས་མིན་རྣམ་པ་ཚོར་ཤིང་འབྲུག་གི་ལོ་འདིའི་ནང་བདེ་སྐྱིད་དང་ནད་མེད། ཞི་བདེ་འབྱུང་བའི་སྨོན་འདུན་ཞུ་རྒྱུ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ཀྱིས་ལོ་གསར་ལ་འཚམས་འདྲི་ཞུ་བ་ཞིག་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་སྐལ་ལྡན་བློ་གྲོས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་བསྲིངས་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱེད་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང་ང་ཚོའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད། ལོ་གསར་སྤྲོ་པོ་ཡོང་བར་ཤོག། བཀྲ་ཤིས་བདེ་ལེགས།

དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་བསྩལ་བ་ཞིག་གཤམ་ལ་གསན་རོགས་གནང། བོད་ལུགས་ལོ་གསར་ལ་ཡ་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོགས་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི

རེ་བ་འདི་བརྒྱབ་པ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་འདི་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ནས་ཕྱིན་བྱས་ཞེ་དྲག་ཡག་པོ་རེད་བཞག་ཨ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་ནང་ལོགས་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་མཁན་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་ཙང་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིགས་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་པ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་དཔེ་ཁ་ཡོད་ལག་ཡོད་ཀྱི་དཔེ་ཕན་ཐོགས་ཡོད་བསྡད་པ་ཞིག་གི་ད་མངོན་བསྡད་དུས་ཙང་ནས་དེ་རིང་ཁ་སང། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་དེ་ཆ་བཞག་ན་དཔེ་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག

གཅིག་གིས་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨེ་ནི་སོག་པོ་ད་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ཟེར་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད་ཟེར་ད་དེ་ཚང་མས་དེ་དོ་སྣང་བྱས། མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ་ཅེས་ངང་ཚུལ་གཅིག་གིས་ཞབས་བརྟན་སྒྲུབ་ཡག་གི་བཟོ་འདྲ། གཅིག་གིས་ཕྱག་མཆོད་འབུལ་བྱེད་ཡག་གི་བཟོ་འདྲ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། གཅིག་གིས་བྱམས་སྙིང་རྗེ། གཅིག་གོང་མཐོར་གཏོང་ཡག་གི། གང་ལྟར་ང་ཚོ་གོམས་གཤིས་ཡོད་བསྡད་པ་དེ། འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཀྱི་ཡོད་རེད་ལ། ད་མུ་མཐུད་ནས་ཨེ་ནི། དོ་སྣང་ཡོང་ཡག་ལ་ང་རང་ཚོ་ཚང་མ་ལོག་གི། ཨེ་ནི་སོ་སོས་ཉམས་ལེན་བྱེད་དགོས་རེད། གལ་ཆེན་པོ་ཞིག་འདུག།

ང་རང་ཚང་མ་ལོག་གི་བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡག་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་དེ་ཕར་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་ད། དེ་ཚང་མས་ནི་སེམས་ལ་བཞག་ནས་ཧུར་ཐག་བྱེད་རོགས་གྱིས། ཨེ་ད་ང་ཚོ་བོད་ཀྱི། ཞིག་གི་སེམས་ཁམས་རིག་པའི་སྐོར་དེ། ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་བཞག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོའི་གྲས་དེ། ང་ཚོ་དེ་སྔ་བོད་ལ་ཡ། མེད་སེ་འབྲས་ཚོས་གཙོ་བོར་གྱུར་པའི། དཔེ་དགོན་པ་ཁག་དེའི་རིགས་ཀྱིས་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད་དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་གིས་ཡག་པོ་ཞེ་པོ་ཅིག་རེད་བཞག་འདི་ང་ཚོ་བོད་པའི་ཨ་ད་བར་དུ་དངོས་གནས་དྲང་གནས་ཀྱི་པི་ཀའི་ད་ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་དཔེ་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་བརྒྱབ་པ་རེད་དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི་དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་ཤེས་རབ་ཟུང་འབྲེལ་གི་ཐོག་ནས་ང་ཚོ་བོད་ལ་ཡང་ཨ་ནེ་ད་བར་དུ་བདག་པོ་རྒྱབ་བསྡད་པ་འདི་ད་འཛམ་བུ་གླིང་འདི་སྒང་ལ་དོ་སྣང་གསར་པ་སླེབས་ཡག་ཅིག་དང་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་གི་འདུག་བ། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལོག་བའི་སེམས་ཤུགས་སྐྱེད་བའི་སྙིང་སྟོབས་སྐྱེད་བྱས་ཨ་ནེ་ཚང་མས་བའི་ཧུར་ཐག་བྱ་རོགས་བྱེད་ཟེར་ནི་ང་ཟེར་ཡག་འདི་ཡིན། ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་གི་འདི་མི་ཚང་མ་ལོག་དངོས་གནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་གི་འདི་ད་ཅིག་རྒྱུ་མཚན་ག་འདྲས་ཡིན་པ་གཏིང་རིང་པོ་ཅིག་གི་བསམ་བློ་གཏོང་ཡག་འདི་དེ་ང་ཚོ་བོད་པ་ད་མི་རབས་གསར་པ་ཚོས་དོ་སྣང་གསར་པ་བྱེད་དགོས་པ་ཅིག་ཆགས་བཞག་ཅིག་ང་ཚོ་གོམས་གཤིས་ཡིན་ཟེར་གཅིག་པོ་མིན་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨེ་ནས་དངོས་ཡོད་གནས་ཚུལ་ལ་ཡར་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡ་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གི་དོ་སྣང་བྱེད་ཡ་དེ་གི་དེ་གི་རྒྱུ་མཚན་ག་རེ་རེད་འདུག་ག་ཕོག་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་པའི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར། ཅིག་ཡོད་བསྡད་པ་ད་དེ་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡག་དེ་དཔེ་གལ་ཆེན་པོ་རེད། ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་བདེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡག་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨེ་ནས་གོ་མཚོན་མེད་པ་གཅིག་པོའི་སྐད་ཆ་མ་རེད། བྱས་ཙང་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག

བེ་ལ་ཀུ་པེའི་སྒྱུ་རྩལ་བ་ལྷ་རྩེ་ཆོས་འབྱུང་ལགས་ཀྱིས་འབྲས་དཀར་གྱི་བཤད་པ་ཞིག་གསན་རོགས་གནང། ལྷ་རྒྱལ་ལོ། བོད་ཤིང་འབྲུག་ལོ་ཡི་ལོ་གསར་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང། ཆོལ་གསུམ་བོད་མི་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཤར་སྐྱེལ་གནང་ཞིང། གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུས་སོ། ལྷ་རྒྱལ་ལོ། དེ་རིང་གནམ་ལ་སྐར་མ་བཟང་བའི་རྟེན་འབྲེལ། ས་ལ་ལོ་ཏོག་ལེགས་པའི་རྟེན་འབྲེལ། བར་ལ་བཀྲ་ཤིས་རྟགས་བརྒྱད་ཚང་བའི་རྟེན་འབྲེལ་ཡོད་ཞུས་པའི། རྟེན་འབྲེལ་གྱི་དང་པོ་དེ་ནི་ལ་གངས་མཐོན་པོའི་རྩེ་ལ་སོང་པའི་བསམ་པ་གངས་ལས་དཀར་བའི་རྟེན་འབྲེལ། གངས་དཀར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ། རྟེན་འབྲེལ་གྱི་གཉིས་པ་དེ་ནི་ལ་བྲག་མཐོན་པོའི་རྩེ་ལ་སོང་པའི་སྐུ་ཚེ་བྲག་ལས་རིང་བའི་རྟེན་འབྲེལ། བྲག་མཐོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ། རྟེན་འབྲེལ་གྱི་གསུམ་པ་དེ་ནི་ཆུ་མོ་གཞུང་ལ་འཆིང་པའི་མི་རྒྱུད་ཆུ་ལས་རིང་བའི་རྟེན་འབྲེལ་ཆུ་སྔོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་ཡིན་ཤིས་པའི་ལ་གོར་ཤོག་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང། ད་རང་ཡོང་བ་ཉི་མ་ཤར་གྱི་ཕྱོགས་ནས་ཡོང་ཡོད་ལ་ཤར་རྡོ་རྗེ་སེམས་དཔའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ལྷོ་ཡི་ཕྱོགས་ནས་ཡོང་ཡོད་ལ་ལྷོ་རིན་ཆེན་འབྱུང་གནས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ནུབ་ཀྱི་ཕྱོགས་ནས་ཡོང་ཡོད་ལ་ནུབ་སྣང་བ་མཐའ་ཡས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་བྱང་གི་ཕྱོགས་ནས་ཡོང་ཡོད་ལ་བྱང་དོན་ཡོད་གྲུབ་པའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་དབུས་ཀྱི་ཕྱོགས་ནས་ཡོང་ཡོད་ལ་དབུས་རྣམ་པར་སྣང་མཛད་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་སྔ་ཇ་དེ་བཏུང་ནས་ཡོང་ཡོད་ལ་ཕྱི་ཇ་དེ་ཁྱེར་ནས་ཡོང་ཡོད། ཕོ་རོག་ནག་ཆུང་མིན་ཀྱང་ལ་གཤོག་ཆུང་བཏང་ནས་ཡོང་ཡོད། སྐྱ་ཀ་ཁྲ་ཆུང་མིན་ཡང་ལ་གྲོ་ཁལ་བརྒྱབ་ནས་ཡོང་ཡོད། ལུང་པ་རྩྭ་མེད་རྣམས་ལ་ལ་རྩྭ་སྣ་རེ་བཙུགས་ནས་ཡོང་ཡོད། ལུང་པ་ཆུ་མེད་རྣམས་ལ་ལ་ཆུ་སྣ་རེ་ཁྲིད་ནས་ཡོང་ཡོད། ཤིས་པའི་ལ་གོར་ཤོག་ཧཧཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི་རང་ལུས་རྒྱལ་བའི་དཀྱིལ་འཁོར་དེ་ལ་བཤད་པ་འབུལ་དགོས་བྱུང་ན་ལ་ལྟེ་བར་བུ་གས་བྱུགས་ན། ཕྱི་མཐའ་ཙཱ་རི་སྨུག་པོ་སྟེ་རྫ་གླང་གྲིབ་སོ་ཁོ་བ་འདྲ། ལོ་བ་གངས་རི་དཀར་པོ་སྟེ་གངས་ལ་ནི་ཉི་མ་ཤར་གྲལ་འདྲ། སྙིང་འདི་རྡོ་རྗེ་དྲིལ་བུ་བླ་མའི་ཕྱག་ཏུ་སྤོས་ཡོད་ཤིང་བལ་ལ་དགོད་བཞུགས་ཧ་ཧ། ཡང་དགྲ་དཀར་པོ་བསམ་པའི་དེ་འགྲུལ་ངག་གི་རལ་པ་སྐྱ་རགས་གྲུབ་བཞི་དེ་ལ་ཤ་པགས་བུ་གས་བྱུགས་ན་ལ་ལྟེ་བར་བུ་གས་བྱུགས་ན།

སོགས་ཚིག་ཉག་གང་བོར་དོགས་དེ་ལ་བཤད་པ་ཕུལ་དང་གསུང་གི་ལ་བསྟོད་པ་ཕུལ་དང་གསུང་གི་ལ་ལྷ་སའི་ཁྲོམ་ནས་མ་ཉོས་ལ་གཞིས་རྩེའི་ཁྲོམ་ནས་མ་ཉོས་ལ་རྒྱལ་རྩེའི་ཁྲོམ་ནས་ཉོས་ཡིན་ཁྲོམ་སྟོད་ཡ་ནས་མ་ཉོས་ལ་ཁྲོམ་སྨད་མ་ནས་མ་ཉོས་ཁྲོམ་སྐེད་ཀྱི་ཚོང་དཔོན་ནོར་བུ་བཟང་པོའི་ཕྱག་ནས་ཉོས་ཡིན་ཤིས་པའི་ལ་གོར་ཤོག་ཧ་ཧ། སོགས་ཚིག་ཉག་གང་བོར་དོགས་དེ་ལྟར་ནི་ཁྲོམ་སྟོད་ཡ་ལ་ཕྱིན་ནི་དབང་ཅན་དཔོན་པོ་རྣམས་ཀྱིས་ཤོག་དང་གསུང་གི་ལ་ལབ་ཅེས་ཚོང་པ་རྣམས་ཀྱིས་མ་ལ་སྡོད་དང་གསུང་གི

བསྡུ་བཞིན་ཞུ་ཡ་ཡིན། ད་བོད་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་དེ་རྫོགས་འགྲོ་གི་ཡོད་རེད། དེའི་དུས་ཡུན་དེ་རིང་ག་ལས་དཔེར་ན་ཟླ་ཉིན་ལོ་གསར་ནས་བྱས་ནས་ང་ཚོ་བསམ་བློ་འདྲ་ཞིག་བཏང་བ་འདྲ་བྱས་ན། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟའི་སྐབས་ལ་ཡང་ད་སྐུ་ཁམས་དཔེ་མི་སྲིད་ཡག་པོ། ཉེ་བའི་ཆར་ལ་ཡང། ད་ནི་ཤི་ལི་གུ་རི་རེད་སྒང་ཏོག་རེད། ག་ཡ་ཆིབས་བསྒྱུར་གནང་བའི་སྐབས་ལ་ཡང་དཔེ་མི་སྲིད་སྐུ་ཁམས་ཐང་པོ་བྱས་རྗེས། ད་ལྟ་ད་བཞུགས་གདན་འཇགས་བཞུགས་ཡོད་རེད་དེ་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་རེད་བྱས་ནས་བསམ་བསྡད་ཀྱི་ཡོད། ཨ་ནི། ད་ཡིན་ནའི་རྒྱལ་བ་རིན་པོ་ཆེས་ཐུགས་རེ་མང་པོ་ཅིག་གནང་ཡོད་རེད་འཛམ་བུ་གླིང་འདིའི་དུས་རབས་ཉེར་གཅིག་འདིའི་ནང་ལོགས་ལ་ཡ་ཅིག་ང་ཚོ་ཞི་བདེ། མང་བ་ཡོང་ཡ་དང་འཁྲུག་རྩོད་ཚོ་ཉུང་བ། ཡོང་ཡ། མིའི་ཤེས་ཡོན་དང་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས། བསམ་བློའི་གི་གནས་ཚད་དེ་བཞིན་ཡར་རྒྱས་ཕྱིན་རྗེས་ད་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་མང་བ་བསྐྲུན་ཐུབ་ཡ་གི་ཐུགས་རེ་ཆེན་པོ་ཅིག་འདུག་བཞིན་ན་གནང་ཡོང་བ་དེ་ད་སྟབས་མ་ལེགས་པ་ཅིག་ལ་ཨ་ནི་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ད་དམག་འཁྲུག་དང་གོད་ཆག་མང་པོ་ཞེ་པོ་ཅིག་འདུག་བཞིན་ནས་ཡོང་བསྡད་གི་ཡོད་རེད་དེ་ཡིན་དུས་ད་རྒྱུན་དུ་ནས་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ནས་ང་ཚོ་གི་བོད་པའི་གི། ནང་ཆོས་ལ་བརྟེན་པའི་རིག་གཞུང་འདི་འཚེ་བ་མེད་པ་དང་བྱམས་སྙིང་རྗེ་ལ་བརྟེན་པའི་རིག་གཞུང་ཅིག་ཡིན་དུས། དེའི་གི་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་བཞག་པ་ཡིན་ནའི་རེད་བསྟན་བདག་བླ་ཆེན་རྣམ་པ་ཚོས་བཀའ་སློབ་གནང་བཞག་པ་དེ་ཚོ་ཡིན་ནའི་རེད་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚོས་ད་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡང་ཅིག་ལག་གཉིས་ཐལ་མོ་སྦྱར་བྱས་ནང་ཆོས་ཀྱི་གོ་དོན་དང་འབྲེལ་བའི་ཐོག་ནས་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་སྤེལ་ཡ་གི་ད་ཕྱག་ལས་སྣ་ཚོགས་ཅིག་གནང་ཡོད་པ་དེའི་བརྒྱུད་ནས་ང་ཚོ་སྤྱིའི་འཛམ་བུ་གླིང་འདི་ནང་ལ་ཞི་བདེ་བསྐྲུན་ཡ་ལ་བོད་པའི་གི་ནང་ཆོས་དང་རིག་གཞུང་གི་ཕན་ཐོགས་ཆེན་པོ་ཅིག་སྒྲུབ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད། འདིའི་སྒང་ལ་ང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན་ན་དམ་བཅའ་བརྟན་པོ་བྱས་བྱས་ང་ཚོ་གི་གནས་སྟངས་གང་ཡིན་ག་འདྲ་ཅིག་གི་འོག་ལ་ཡིན་པ་ཡིན་ནའི་འཚེ་བ་མེད་པའི་གི་ལམ་སྒང་ལ་འཇུག་བྱེད་མ་འོངས་པར་དཀའ་རྙོག་སེལ་བ་ཡིན་ནའི་ཁོ་རྒྱུན་གནས་ཐུབ་ཡས་ཀྱི་དཀའ་རྙོག་དེ་འདི་འདྲའི་ཅིག་གནས་སྟངས་ཅིག་སྒང་ལ་འགྱུར་ཐུབ་ཁོ་མེད་དོ་འཚེ་བའི་ཐོག་ནས་ལས་ཀ་ག་རེ་བྱས་པ་ཡིན་ནའི་ཁོ་ག་དུས་ཡིན་ནའི་འཚེ་བ་ལ་ཡང་འཚེ་བའི་གི་ད་འབྲས་བུ་ཅིག་སྨིན་གྱི་རེད་མ་གཏོགས་བྱེད་ཀྱི་ཁོ་བདེ་བའི་གི་སྨིན་ཡ་དེ་ཁག་པོ་ཆེ་ཡིན་དུས་ཚང་མ་དེ་ཚོ་ང་ཚོར་དམ་བཅའ་བརྟན་པོ་ཟིན་དགོས་ཡ་དང་ཨ་ནི་ལྷག་པར་དུ་བོད་ནང་ཡོད་པའི་བོད་མི་ཚོ་ད་དཀའ་ངལ་ཆེན་པོ་ཞིག་གྲགས་ཡོད་རེད་ཁྱང་ཚོ་གདོང་ལེན་མང་པོ་ཅིག་བྱེད་དགོས་ཀྱི་ཡོད་རེད་གནས་སྟངས་ཛ་དྲག་པོ་དང་དཀའ་ངལ་ཆེན་པོ་མང་པོ་ཅིག་འོག་ནས་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ནའི་ཁྱེད་རང་ཚོས་ད་ད་ལྟ་བར་དུ་ཧུར་ཐག་པ་དང་དཀའ་ལས་བརྒྱབ་པ་རེད་མི་རིགས་དོན་དག་སོ་སོའི་གི་ཅིག་མི་རིགས་ཀྱི་ངོ་བོ་དོན་དག་སྐད་ཡིག་དང་ཆོས་དང་རིག་གཞུང་ད་ད་ད་རྒྱ་ནག་གཞུང་གི་སྲིད་ཇུས་ཟིན་བཞིན་པ་དེ་ཚོ་ལ་བལྟས་པ་ཡིན་ན་ད་ཛ་དྲག་ཞེ་པོ་ཅིག་ང་ད་བོད་པའི་མི་རིགས་ཀྱི་ངོ་བོ་ཁོ་རང་མེད་པ་བཟོ་ཡག་གི་ད་སྲིད་ཇུས་དེ་འདྲ་ཞིག་འགྲོ་བསྡད་ཀྱི་ཡོད་དུས་ད་འདོད་སྐད་ཅིག་ད་དཀའ་ངལ་ཡོད་རེད་དེ་ཡིན་པ་ཡིན་ནའི་སྔར་དང་མ་འདྲ་བའི་གི་ད་སེམས་ཤུགས་འཕར་མ་ཞིག་བསྐྱེད་བྱས་ཁྱེད་རང་ཚོས་གི་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དང། གོང་འཕེལ་གཏོང་ཡ་ལ་ཡ། ཐབས་ཤེས་སྣ་ཚོགས་ཅིག་བརྒྱུད་ནས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ང་ཚོ་བཙན་བྱོལ་ནང་གང་ཐུབ་ཐུབ་ཅིག་ང་ཚོ་བྱེད་བསྡད་གི་ཡོད་ཕྱི་ནས་དུ་བྱེད་ཡ་ཡིན་ཁྱེད་རང་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་ཡ་དང། ཨ་ནི་གཙོ་བོ་དེ་ད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་བདེ་པོ་ཡོང་ཡ་དང། སྐུ་ཚེ་ཞབས་པད་བརྟན་ཡ་དེ་ང་ཚོ་གལ་ཆེན་པོ་ང་ཚོ་གཅིག་པུ་མ་རེད་འཛམ་བུ་གླིང་ལ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ལ་ཡང་ང་ཚོས་གསོལ་བ་སྨོན་ལམ་བཏབ་ཡག་དང། གལ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེས་བཀའ་གནང་བཞག་པ་འདི་ག་དེ་ང་ཚོ་དོན་རྟོགས་པ་བྱས་བྱས་ཨ་ནེ་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་དགོས་དེ་གལ་ཆེན་པོ་རེད་ཅེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
དེ་ནས་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་གནང་བའི་གསུང་འཕྲིན་དེ་གསན་རོགས་གནང། ད་དེ་རིང་ལོ་གསར་གྱི་འཚམས་འདྲི་ཚིག་ཁ་ཤས་ཞུ་ཡ་ལ་ནི་བོད་ཕྱི་ནང་གཉིས་ལ་ཡོད་མཁན་གྱི་བོད་མི་ཡོངས་དང་ཨ་ནེ་བོད་ཀྱི་གྲོགས་ཕོ་མོ་ཡོངས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་ཨ་ནེ་སྒེར་གྱི་ངོས་ནས་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལོ་གསར་ཟེར་ཡོང་དུས་ད་མི་རིགས་ཀྱི་རིག་གཞུང་ལྟ་བུ་འདྲ་བོ་ཞིག་ཆགས་བསྡད་རེད་ནས་ད་ག་ནང་བཞིན་གྱི་དེང་སང་རྒྱལ་སྤྱི་ནང་གི་འགྲོ་སྟངས་བལྟས་པ་ཡིན་ན་ད Happy New Year ཟེར་ནས་ཚང་མས་ཀྱིས་ཅིག་ལོ་གསར་བ་དེ་ཅིག་སྤྲོ་སྐྱིད་དང་ལྡན་པའི་ཐོག་ནས་ཅིག་གསོལ་ཏེ་ཡ་གི་དེ་ནི་གནས་བབ་ཆགས་བསྡད་རེད། ཡིན་ན་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཐོག་ནས་ཅིག་ལོ་གསར་སྲུང་བརྩི་བྱས་སྟངས་ལ་ཅིག་རིག་གཞུང་དང་འབྲེལ་བའི་ཐོག་ནས། ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་རྣམ་པ་མང་པོ་བརྒྱུད་དེ་ཨ་ནི་ང་ཚོ་དེ་ཚང་མ་ཅིག་ལོ་གསར་སྲུང་བརྩི་སྐབས་སུ་ཅིག་ལག་བསྟར་ཞུ་ཐུབ་དགོས་དེ་གལ་ཆེན་པོ་ཅིག་དང་ཨ་ནི་ད་ག་ནང་བཞིན་གྱི་ལོ་གསར་བའི་ནང་ལོགས་ལ་ཅིག་བྱ་བ་བཟང་པོ་མང་པོ་ཅིག་ཀྱི་འགོ་རྩོམ་ཐུབ་ཡ། ཨ་ནི་སོ་སོ་གི་མིག་ཀྱང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉི་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པའི་ཕྱིར་ལོ་གསར་པ་དང་ལོ་ཧྲིལ་པོ་འདི་དོན་སྙིང་དང་ལྡན་པ་ཡོང་ཐུབ་ཡ་ལ་འབད་བརྩོན་ཞུ་དགོས་དེ་གལ་ཆེན་པོ་ཆགས་བསྡད་རེད་ད་ག་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་བོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ཆབ་སྲིད་ཀྱི་ཁོར་ཡུག་འཛམ་གླིང་གི་ཆབ་སྲིད་ཁོར་ཡུག་ནང་ལྟ་ཡོང་དུས་ད་འགྱུར་བ་ཆེན་པོ་ཞེ་པོ་ཅིག་འགྲོ་བསྡད་ཡོད་རེད། ད་ག་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡིན་ན་ཆབ་སྲིད་ཀྱི་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད། དེ་ནང་བཞིན་གྱི་ད་འཛམ་གླིང་ནང་ལོགས་ལ་ད་རང་དབང་དང་དམངས་གཙོ་ཟེར་ནས་ཀྱི་ཚང་མའི་དགའ་ཞེན་ཤུགས་ཆེ་བའི་དུས་ཚོད། འགྲོ་ཡག་གི་གོ་སྐབས་དེ་དང་བསྟུན་ནས་ད་ང་རང་ཚོ་བོད་མི་ནང་ལ་ཡང་དམིགས་བསལ་གྱི་གོ་སྐབས་གསར་པ་མང་པོ་ཅིག་ཡོང་གི་ཡོད་རེད་ང་རང་ཚོ་བདེན་པའི་འཐབ་རྩོད་ཀྱི་ཐོག་ནས་ཀྱི་ང་རང་ཚོ་ཀྱི་བདེན་པ་དང་རྒྱུ་མཚན་ཡོད་པ་ཡིན་དུས་ཉི་མ་གཅིག་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཐུབ་ཡག་གི་ངེས་པ་འདྲ་བ་ཞིག་ཆགས་བསྡད་རེད་དེའི་ཐོག་ནས་ང་རང་ཚང་མས་ཀྱི་འབད་བརྩོན་དང་ཐུགས་ཁུར་གནང་དགོས་ཡག་གཅིག་དང་ད་ག་ནང་བཞིན་གྱི་ད་ང་རང་ཚོ་ཕ་མེས་ནས་ཡོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ང་རང་ཚོ་བོད་མི་ཚང་མས། རྒན་གཞོན་ཚང་མས་དེའི་ཐོག་ནས་ཀྱི་སེམས་ཁུར་གནང་ནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཤག་དེ་ཡིན་དུས་ད་བོད་མི་རིགས་གནས་མ་གནས་ཟེར་དེ་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཐུག་བསྡད་ཡོད་རེད་ད་ག་ནང་བཞིན་གྱི་བོད་སྐད་ཡིག་དང་རིག་གཞུང་ཟུར་དུ་ཡོད་ཕྱིན་ཆད་ད་མི་རིགས་དེ་གི་རང་དང་ངོ་བོ་མཚོན་ཐུབ་ཡག་གི་གནས་སྟངས་ཆགས་བསྡད་དེ་དེ་ཚོའི་ཐོག་ལ་ང་ཚོ་ཐུགས་སྣང་གནང་ནས་འབད་བརྩོན་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་ད་ག་ནང་བཞིན་གྱི་ད་ལོ་འདིའི་ནང་ལོགས་ལ་གལ་ཆེ་བ་གཅིག་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་བརྩིས་པ་ཡིན་ན་དགུང་ལོ་དགུ་བཅུའི་ནང་ལོགས་ལ་ཕེབས་ཡོང་གི་ཡོད་རེད། ཨ་ནི་དེ་ནང་བཞིན་གྱི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་པོར་འཚོ་བཞུགས་གནང་ཡ་དགོས་ཡ་དེ་ད་ང་རང་ཚོ་བོད་མི་ཚང་མའི་ད་ཅིག་རེ་འདུན་གཅིག་པོ་འདྲ་བོ་ཞིག་ཆགས་བསྡད་དེ། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་དགོངས་གཞི་དེ་ཚོ་ང་ཚོས་སྒྲུབ་ཐུབ་ཡ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་ཞུ་ཐུབ་དགོས་ཡ། དེ་འདྲ་གི་ཐོག་ནས་ད་ང་ཚོ་གཞུང་འབྲེལ་རེད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་ང་ཚོ། དགུ་བཅུའི་གོ་སྟོན་ཟེར་ནས་སྲུང་བརྩི་གི་ལས་རིམ་མང་པོ་ཡོང་གི་རེད། ད་ག་ནང་བཞིན་གྱི་ད་བོད་མི་ཚང་མས་ཅིག་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་རེད་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་དེ་འདྲའི་མཚོན་ཐུབ་ཡག་གི་སྒེར་སོ་སོ་ངོས་ནས་ལས་རིམ་དེ་འདྲའི་ཆ་ཤས་ལེན་ཐུབ་པ་ཡིན་ན་ཏན་ཏན་དེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་སྤྱི་ཡོངས་གི་ད་ང་རང་ཚོ་བོད་མི་རིགས་ཟེར་ཡོང་དུས་ཀྱི་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་ཆ་ལོ་རྒྱུས་རིག་གཞུང་ཕྱུག་པོ་ཡོད་མཁན་གྱི་ཆགས་བསྡད་རེད་ཨ་ནི་ང་རང་ཚོ་མེས་པོ་བཙན་པོ་གོང་མ་རྣམས་ཀྱི་སྙིང་སྟོབས་དང་འབད་བརྩོན་ལ་བརྟེན་ནས་ཆེ་ཆོས་རིག། མི་སེར་གྱི་དང་ཕུན་སུམ་ཚོགས་པ་ཅིག་ཡོད་པ་ཡིན་དུས། ད་ང་རང་ཚོ་བོད་གངས་ཅན་པ་ཟེར་ནས་བོད་བོད་རིགས་སྤུན་ཟླ་ཟེར་ནས་ཚང་མ་ད་ཅིག་གཅིག་གྱུར་གྱི་འདུ་ཤེས་དེ་སླེབས་ཐུབ་ཡོད་རེད་དེ་ནང་བཞིན་གྱི་ད་ང་རང་ཚོ་མཚམས་རེ་ཡང་ཅིག་ལུང་ཚན་དང་ཆོལ་ཁ་དེ་འདྲའི་རྒྱུ་མཚན་དེ་བཤད་ནས་ཅིག་ཅིག་བོད་མིའི་ནང་ཁུལ་གྱི་མཐུན་ལམ་དེ་རྡོག་རོལ་གཏོང་བསྡད་དེ་འདྲས་ཀྱི་མཚམས་རེ་ཡོང་བསྡད་པའི་གནས་སྟངས་ལ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་དེ་འདྲས་ཀྱི་ཐོག་ལ་ཨ་ནི་ང་ཚོ་དགོངས་པ་བཞེས་ནས་མཚམས་རེ་བསམ་ཚུལ་མ་མཐུན་པ་ཡོང་ཆོག་གི་རེད

དེ་ག་ནང་བཞིན་གྱི་བོད་མི་ཡོངས་ཀྱི་ལུགས་གཉིས་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་དང་ཨ་ནི་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་ཡ་ཡིན་ཐུགས་རྗེ་གནང།

ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ཁག་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཡུང་དྲུང་བོན་གྱི་བསྟན་བདག་སྐྱབས་རྗེ་ལུང་རྟོགས་ཟླ་བ་དར་རྒྱས་མཆོག་གིས་འཚམས་འདྲི་གནང་བ་ཞིག་གསན་རོགས་གནང།
ཨེ་ཤ་ཡ་རང་དབང་རླུང་འཕྲིན་བརྒྱུད་ནས་འབྱོར་ལྡན་ཟུང་བཅར་ཉག་མ་གཅིག་བོད་ཤིང་ཕོ་འབྲུག་གི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་ངོས་ནས་གཞིས་བྱེས་བོན་འབངས་ཡོངས་ཀྱི་ཚབ་བྱས་ནས་འཛམ་གླིང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་དང། དེ་ག་ནང་བཞིན་གྱི་ཧི་མ་ལ་ཡའི་སྤུན་ཟླ། མདོར་ན། དུས་དྲན་འདི་སྲུང་བརྩི་བྱེད་མཁན་ཡོངས་ལ་མཛའ་བརྩེ་དང་ལྡན་པའི་ངོས་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལོ་གསར་པ་འདིའི་ནང་ལོགས་ལ་རྣམ་པ་ལྷན་རྒྱས་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཁྱིམ་གྲོང་འཆམ་མཐུན་བདེ་སྐྱིད་ཕུན་སུམ་ཚོགས་པའི་སྨོན་འདུན་ཞུ་རྒྱུ་མ་ཟད། ལོ་གསར་པ་འདིའི་ནང་ལ་ཚང་མས་ཀྱི་ཨ་ནེ་ཡ་རབས་བཟང་སྤྱོད་ཐོག་འབད་བརྩོན་བྱས་ནས་སོ་སོའི་མི་ཚེ་དོན་དང་ལྡན་པ་བྱ་ཐུབ་པའི་སྨོན་འདུན་ཞུ་རྒྱུ་ཡིན་མཐའ་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་མཆོག་གཙོས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་ཆེན་གང་ན་སུ་བཞུགས་རྣམས་ཀྱི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་དང་བཅས་ཐ་ཚན་མུ་ཙུག་སྨར་རོ།
གཤམ་ལ་སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་བསྩལ་བའི་བཀའ་སློབ་ཅིག་གསན་རོགས་གནང།
ཐོག་མར་དྲ་ལམ་འདིའི་ཐོག་ནས་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ལྷན་དུ་རླུང་འཕྲིན་འདིའི་ནང་ཕྱག་ལས་གནང་མཁན་ཚང་མ་ལ་འཚམས་འདྲི་དང་འབྲེལ་ད་རེས་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་ལམ་གཞིས་བྱེས་གཉིས་ནང་བཞུགས་ཡོད་པའི་བོད་མི་རྣམས་དང་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་རང་རེའི་ཆོས་དང་རིག་གཞུང་གཅིག་པ་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་དྲུག་པ་རབ་གནས་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་ཚེས་པ་ལ་ངོས་རྒྱལ་ཡོངས་རྙིང་མའི་སྨོན་ལམ་ཚོགས་ཆེན་གྱི་ཚོགས་གཙོ་དང་རྙིང་མ་བཅས་ཀྱི་ཚབ་བྱས་ནས་ལོ་གསར་བཀྲ་ཤིས་བདེ་ལེགས་ཞུ། ང་རང་ཚོ་ཚང་མ་ལོ་གསར་བ་འདིའི་ནང་ལོ་སྔ་མ་ལས་ལྷག་ཙམ་གྱིས་ལུས་ཀྱི་འཕྲོད་བསྟེན་དང་ཁྱད་པར་བདེ་སྐྱིད་ཀྱི་རྩ་བ་དམ་པའི་གི་ཆོས་དེ་རང་གི་སེམས་དང་གང་ཐུབ་འབྲེལ་ཐུབ་པ་བྱ་རྒྱུ་དང་ལས་འབྲས་བླང་དོར་སྡིག་པ་སྤང་བ་སོགས་ཚུལ་བཞིན་བྱེད་སྙམ་པའི་དམ་བཅའ་བརྟན་པོ་གནང་རྒྱུ་དེ་ལོ་གསར་གྱི་ནང་ལ་གལ་ཆེན་པོ་ཡིན་ས་རེད། ལྷག་པར་དུ་དུས་ངན་སྙིགས་མའི་སྐབས་འདིར་སངས་རྒྱས་གཞན་ལས་ཀྱང་ཐུགས་རྗེ་དང་ཕྲིན་ལས་མྱུར་བ་དེ་གུ་རུ་རིན་པོ་ཆེ་ཡིན་པ་ཚང་མས་མཁྱེན་པ་བཞིན་དེང་སང་ལོ་རེ་རེ་བཞིན་འཛམ་གླིང་ན། དམག་དང་ནད་ཡམས་སོགས་མང་དུ་འགྲོ་གི་ཡོད་པ་ཡིན་དུས་རང་གཞན་ཚང་མས་གུ་རུ་རིན་པོ་ཆེ་ལ་གསོལ་བ་གདབ་པ་དང་སྙིང་པོ་བཛྲ་གུ་རུ་བསག་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་ཞུ་ཡ་ཡིན། ང་རང་ཚོ་ཚང་མས་དེ་འདྲ་བྱེད་ཐུབ་ན་སྤྱིར་ན་གོང་ས་རྒྱལ་བའི་དབང་པོ། དབུ་གཙོས་པའི། བསྟན་འཛིན་གྱི་སྐྱེས་བུ་རྣམས་སྐུ་ཚེ་ཞབས་པད་བརྟན་པ་དང་རང་གཞན་ཚང་མ། གནས་སྐབས་སུ་ཚེ་རིང་ནད་མེད་བསམ་པའི་དོན་འགྲུབ་པ་དང་མཐར་ཐུག་སངས་རྒྱས་གོ་འཕང་ཐོབ་ཐུབ་པ་དང། ལྷག་དོན་དུ་བོད་དོན་བདེན་མཐའ་མྱུར་དུ་གསལ་བ་སོགས་དགོས་པ་ཆེན་པོ་ཡོང་གི་རེད། མཐའ་དོན་དུ་སླར་ཡང་འཛམ་གླིང་ཞི་བདེའི་དེད་དཔོན་གོང་ས་རྒྱལ་བའི་དབང་པོ་མཆོག་དབུས་རིས་སུ་མ་ཕྱེ་བའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་བརྟན་པ་དང། འཛམ་བུ་གླིང་འདིའི་སྐྱེ་འགྲོ་ཡོངས་ལ་བདེ་སྐྱིད་ཡོང་བའི་སྨོན་ལམ་བཅས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། དཔལ་རྒྱལ་བ་ཀརྨ་པ་རིན་པོ་ཆེ་མཆོག་གིས་གནམ་ལོ་གསར་ཚེས་ལ་འཚམས་འདྲི་གནང་བ་ཞིག་གསན་རོགས་གནང། རབ་གནས་ཤིང་འབྲུག་ལོའི་གི་གནམ་ལོ་གསར་དུ་བཞད་པའི་དུས་བཟང་ནི་ཡང་གཞིས་བྱེས་གཉིས་སུ་ཡོད་པའི་བོད་རིགས་སྤུན་ཟླ་རྣམ་པ་ལྷན་རྒྱས་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་བ་དང་བྱ་བ་ལམ་འགྲོ་ཡོང་བ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པའི་གི་སྨོན་འདུན་ཞུ་བ་ཡིན། ནི་ད་ལོ་གསར་པའི་ནང་ལོགས་ལ་ཡང། སྤྱིར། ང་ཚོའི་གཅིག་འཛམ་བུ་གླིང་འདི་བདེ་ཞིང་སྐྱིད་པ་དང་ནད་མུག་འཁྲུག་རྩོད་ལ་སོགས་པ་མི་འབྱུང་བ། ལྷག་པར་དུ། ཤ་རུས་གདུང་རྒྱུད་གཅིག་ལས་ཆད་པའི་གི་ད་བོད་རིགས་སྤུན་ཟླ། གཞིས་བྱེས་གཉིས་སུ་ཡོད་པ། རྣམ་པ་ལྷན་རྒྱས་ཚང་མ་ལ་ལོ་གསར་པའི་ནང་ལོགས་ལ་ཡང། སྔར་ལས་ཀྱང་བདེ་སྐྱིད་དང་ལྡན་པ་དང་སྔར་ལས་ཀྱང་ལྷག་པའི་གི་དགའ་བདེའི་འཚོ་བ་ལ་ཡང་ལོངས་སུ་སྤྱོད་པའི་གི་སྨོན་འདུན་ཞུ་ཡ་ཡིན། ལྷག་པར་དུ་ད་ང་ཚོའི་བོད་གངས་ཅན་གྱི་ལྗོངས་ཀྱི་དཔྲལ་བའི་མིག་དང་ཁོང་པའི་སྙིང་གཅིག་པུ ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ཨ་ནི་ཐུགས་ཀྱི་བཞེད་དགོངས་ཐམས་ཅད་ལྷུན་གྱིས་འགྲུབ་པའི་གི་སྨོན་འདུན་ཞུ་ཡག་དང་ཨ་ནི་ད་ག་ནང་བཞིན་ང་ཚོའི་ཆོས་བརྒྱུད་ཆེན་པོ་བཞི་ཨ་ནི་ད་ག་ནང་བཞིན་གྱི་རྒྱལ་བ་ཇོ་ནང་པ་གཡུང་དྲུང་བོན་དང་བཅས་པ་གཙོ་བོར་གྱུར་པའི་ད་ཅིག། ཕན་བདེའི་འབྱུང་གནས་དུ་གྱུར་པའི། དགེ་འདུན་གྱི་སྡེ་ཐམས་ཅད་དར་ཞིང་རྒྱས་པ་དང། བསྟན་པ་འཛིན་པའི་སྐྱེས་བུ་དམ་པ་ཐམས་ཅད་ཀྱང། སྐུ་ཚེ་ཞབས་པད་བརྟན་པ་འདི་འདྲའི་གི། སྨོན་འདུན་ཞུ་ཡ་ཡིན། ད་ཅིག་ད་ང་རང་ཚོའི་ཅིག་ལོ་གསར་པའི་ནང་ལོགས་ལ་ཡང། ང་རང་ཚོས་ད་ཅིག་སྲོལ་རྒྱུན་གྱི་ལུགས་སྲོལ་བྱས་བྱས། ཅིག་ལོ་གསར་པའི་ནང་ལོགས་ལ་ཡང་ཅིག། དུག་ལོག་ཡིན་ན་གསར་པ་གོན་ཡག། ད་ག་ནང་བཞིན་གྱི་ཁ་ལག་ཡིན་ན་ཅིག།

མི་ཚེ་གསར་པ་རང་གཅིག་འགོ་འཛུགས་བྱ་གཅིག་དང། སྙིང་སྟོབས་གསར་པ་གཅིག་དང་གཅིག་གོ་སྐབས་གསར་པ་རང་གཅིག་ང་ཚོས་ང་ཚོའི་འདུ་ཤེས་བྱས་བྱས་རེ་བ་བརྒྱབ་བསྡད་ཡོད་རེད། རེ་བ་བརྒྱབ་པ་ནང་བཞིན་གཅིག་ད་ང་རང་ཚང་མའི་གི་ད་བོད་རིགས་ཡོད་དོ་ཅོག་ཚང་མ་ལ་གདུང་ཤུགས་ཆིག་སྒྲིལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་རེ་བ་བྱས་བྱས་གཅིག་གཅིག་ལ་ཡ་རོགས་པ་བྱས་གཅིག་གཅིག་ལ་ཡ་གཅིག་ཕུ་ནུ་མིང་སྲིང་གི་འདུ་ཤེས་འཛིན་ཡ་དེ་གི་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དྲན་འདུག། དེ་འདྲ་བྱས་པ་ཡིན་ན་གཞི་ནས་ང་ཚོ་བོད་རིགས་ཚང་མ་ལོ་དཀའ་སྡུག་བསྔལ་ལས་སྒྲོལ་ཐུབ་པ་རུབ་ཅིག་དང། ང་ཚོའི་བོད་མི་ཚང་མའི་འདོད་དོན་རུབ་དེ་འགྲུབ་ཐུབ་ཡག་རུབ་ཅིག་ཡོང་གི་རེད་བསམ་དྲན་གི་འདུག་དེ་འདྲ་ཡིན་དུས་ཙང་ཨ་ན་ཚང་མས་གཅིག་གཅིག་ལ་ཡ་ཨ་ན་ཅིག་དགའ་ཕྱོགས་ཕྲག་དོག་དང་ཅིག་འགྲན་སེམས་དང་ད་ག་ནང་བཞིན་གྱི་གཅིག་གཅིག་ལ་ཡ་བརྙས་བཅོས་བྱེད་ཡག་རུབ་དེ་འདྲ་མ་བྱས་པ་བྱས་བྱས་ཨ་ཚང་མ་ལོ་གཅིག་གཅིག་ལ་ཡ་ཕུ་ནུ་མིན་སྲིང་གི་འདུ་ཤེས་བཞག་པའི་སྒོ་ནས་ཨ་ན་གཅིག་གྲོགས་གཅིག་གིས་བྱས། གཅིག་ལ་གཅིག་གིས་པའི་བྱམས་སྐྱོང་དང་མགོན་སྐྱབས་རིམ་བྱེད་རེས་བྱས་ཨ་ད་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དྲན་འདུག་ཨན་ད་དོན་དེ་ལ་ཡང་ཡང་བསྐྱར་ང་ཚོའི་ད་བོད་མི་ཐམས་ཅད་ཀྱི་སྙིང་དུ་བརྣགས་པའི་དོན་གཞིས་བྱེས་མཉམ་འཛོམས་ཀྱི་ཉི་མ་མྱུར་དུ་འཆར་དང་ཨན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨན་བོད་ལ་ཡ་ལྗོངས་ནས་མྱུར་དུ་ཞབས་སོར་འཁོད་ཐུབ་པའི་གི་བཀྲ་ཤིས་སྨོན་འདུན་ཞུ་ཡ་ཡིན། ཡང་དེ་ནས་དཔལ་ས་སྐྱ་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་བསྩལ་བའི་གསུང་འཕྲིན་ཞིག་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོའི། གནམ་ལོ་གསར་བཞད་ཀྱི་དགའ་སྟོན་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་གསན་གཟིགས་གནང་མཁན་གྱི་བོད་རིགས་སྤུན་ཟླ་རྣམ་པ་དང། ཧི་མ་ལའི་རི་རྒྱུད་ཀྱི་ཆོས་གྲོགས་རྣམ་པ། དེ་བཞིན། བོད་ཀྱི་ཆོས་དང་རིག་གཞུང་ལ་དགའ་བའི། འཛམ་གླིང་ཤར་ནུབ་ཀྱི་ལོ་གསར་ལ་སྲུང་བརྩི་གནང་མཁན་ཚང་མ་ལ་དེ་རིང་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། ལོ་གསར་པ་འདིའི་ནང་བསམ་དོན་ཐམས་ཅད་ཆོས་བཞིན་འགྲུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ལྷག་པར་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི། བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་ཐམས་ཅད་སྐུ་ཚེ་རིང་ཞིང། མཛད་འཕྲིན་ཕྱོགས་ཀུན་ཏུ་རྒྱས་པའི་གསོལ་སྨོན་ཞུ་རྒྱུ་ཡིན། དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་མཆོག་གིས་འཚམས་འདྲི་གནང་བ་ཞིག་གསན་རོགས་གནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་རྣམ་གཉིས་རང་ཤ་རྩ་བདུན

ཇོ་ནང་རྒྱལ་ཚབ་སློབ་དཔོན་ངག་དབང་ཆོས་ཀྱི་སྣང་བ་མཆོག་གིས་སྩལ་གནང་བའི་གསུང་འཕྲིན་འདི་སྙན་སྒྲོན་ཞུ་ཡིན། དེ་རིང་བོད་རབ་གནས་ཤིང་འབྲུག་ལོའི་ལོ་གསར་དགའ་སྟོན་རྟེན་འབྲེལ་གྱི་ཉིན་འདིར་ཨ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བརྒྱུད་ནས་གཞིས་བྱེས་གཉིས་ན་བཞུགས་པའི་བོད་མི་ཤ་རུས་གདུང་རྒྱུད་གཅིག་པ་ཡོངས་དང། འཛམ་གླིང་གང་སར་བཞུགས་པའི་ཨ་ནི་ང་རང་ཚོའི་བོད་མི་ཤ་རུས་གདུང་རྒྱུད་གཅིག་པ་ཚང་མ་ལ་ལོ་གསར་བའི་ནང་ལ་བཀྲ་ཤིས་རྟེན་འབྲེལ་དང་འཚམས་འདྲི་བྱེད་ཀྱི་ཡོད། འོ་དེ་ནས་ལོ་གསར་བའི་ནང་ལ་ཚང་མ་གི་བསམ་དོན་ཐམས་ཅད་ཡིད་བཞིན་འགྲུབ་པ་དང། བྱ་བ་ལམ་འགྲོ་ཡོང་བ་ཚེ་རིང་ནད་མེད་ཡོང་བ་འོ་དེ་ནི་གི་སྨོན་འདུན་བྱེད་པ་དང། ལྷག་པར་དུ་བོད་གངས་ལྗོངས་ཀྱི་ནི་རྒྱལ་དབང་ཐམས་ཅད་མཁྱེན་པ ྋགོང་ས་ལྷ་མིའི་རྣམ་འདྲེན་མཆོག་གི་སྐུ་ཚེ་བརྟན་ཅིང་ད་ག་ནང་བཞིན་བསྟན་འཛིན་གྱི་སྐྱེས་བུ་གང་ན་བཞུགས་པ་ཐམས་ཅད་ཀྱི་སྐུ་ཚེ་བརྟན་པ་དང་མཛད་འཕྲིན་རྒྱས་པ་གི་སྨོན་འདུན་རྩེ་གཅིག་ཏུ་ཞུ་བ་དང། འཛམ་གླིང་ཡོངས་ཀྱི་ནད་མུག་འཁྲུག་རྩོད་ཞི་བ་བདེ་སྐྱིད་ཕུན་སུམ་ཚོགས་པ་ལ་སོགས་པའི་གནས་སྐལ་བ་བཟང་པོ་བྱུང་བ་གི་སྨོན་འདུན་དང་ལོ་གསར་བའི་ནང་ལ་བཀྲ་ཤིས་བདེ་ལེགས་བྱེད་ཀྱི་ཡོད་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལགས།
རྒྱ་གར་གྱི་སྲིད་འཛིན་ཟུར་པ་རམ་ནཱ་ཐ་ཀོ་བིན་དཱ་ནས་གསུང་འཕྲིན་བསྩལ་བ་ཞིག་གསན་རོགས་གནང། On this special occasion of the Tibetan New Year, Losar, ད་རེས་བོད་ཀྱི་ལོ་གསར་གྱི་དམིགས་བསལ་དུས་ཚིགས་འདིར་ངོས་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བོད་མི་རྣམས་ལ་འཚམས་འདྲི་ཞུ་རྒྱུ་ཡིན། བྱམས་སྙིང་རྗེ་གཞི་རྩར་བཟུང་བའི་བོད་ཀྱི་ཆོས་དང་རིག་གཞུང་རྒྱུན་གནས་ཐུབ་པའི་སྨོན་འདུན་ཞུ། རྒྱ་གར་དེ་བཞིན་ནང་པ་སངས་རྒྱས་པའི་ཆོས་ཀྱི་འབྱུང་ཁུངས་ཀྱི་རྒྱལ་ཁབ་ཅིག་ཡིན་པ་དང། འཛམ་བུ་གླིང་འདིའི་ནང་འབྱུང་བཞིན་པའི་ནད་མུག་འཁྲུག་རྩོད་ཀྱི་སྐབས་ནང་པ་སངས་རྒྱས་པའི་རིན་ཐང་ཅན་གྱི་བྱམས་པ་དང་འཚེ་བ་མེད་པ། དེ་བཞིན་གཞན་ཕན་གྱི་བསམ་པས་མུན་སེལ་གྱི་སྒྲོན་མེ་ལྟ་བུ་ཕན་ཐོགས་བསྐྲུན་ཡོད་ལ། ནང་པ་སངས་རྒྱས་པའི་ཆོས་ཀྱི་བསླབ་བྱ་ཁག་དེ་སྔ་ལས་དེང་རབས་ཅན་གྱི་དུས་འདིར་འབྲེལ་བ་ཆེ་བ་ཆགས་ཡོད་པ་རེད།

སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་རྣམས་ལ་ལོ་གསར་བར་འཚམས་འདྲི་ཞུ་རྒྱུ་བྱུང་བར་སྤྲོ་སྣང་ཤིན་ཏུ་འཁོལ་ཞིང་དགའ་ཚོར་ཆེན་པོ་བྱུང། ལོ་གསར་བར་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། བོད་མི་ཞུམ་པ་མེད་པའི་སོར་བཅུའི་ནུས་རྩལ་དང་བྱམས་བརྩེ་དང་སེམས་བཟང་གི་ཁྱད་ཆོས་ལྡན་པའི་རིག་གཞུང་བཟང་པོ་དེ་བསྐལ་པ་ནས་བསྐལ་པའི་བར་རྒྱུན་ཆད་མེད་པར་བརྒྱུད་སྤྲོད་ཐུབ་པའི་སྨོན་འདུན་ཞུ་གི་ཡོད། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་མི་ཉམས་པར་རྟག་ཏུ་གནས་པའི་ཐོག་འཛམ་བུ་གླིང་འདིའི་ནང་གི་མི་འབོར་གྲངས་ལས་འདས་པར་ཕན་ཐོགས་སྒྲུབ་ཐུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ངས་བོད་མི་གྲོགས་པོ་ཚོར་ལོ་སར་ལ་བཀྲ་ཤིས་བདེ་ལེགས་ཞུ།
ལོ་སར་བཀྲ་ཤིས་བདེ་ལེགས my Tibetan friends།
འཛམ་གླིང་ནང་གི་གྲགས་ཅན་མ་བྱན་ཆེན་མོ་དང་སྒྱུ་རྩལ་བ Vikas Khanna གྱིས་ལོ་སར་ལ་འཚམས་འདྲི་ཞུ་བ་ཞིག་གསན་རོགས་གནང།
Hi everyone, this is Vikas Khanna། ཚང་མ་ལ་བཀྲ་ཤིས་བདེ་ལེགས་ང་བྷི་ཀཱས་ཁ་ན་ཡིན། གུས་པས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ལ་ལོ་གསར་བ་འདིར་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཤུགས་ཆེ་ཞུ་རྒྱུ་ཡིན། ལོ་འདིའི་ནང་བདེ་སྐྱིད་དང་ཞི་བདེ་ཕུན་ཚོགས་ཡོང་བའི་སྨོན་འདུན་ཞུ། ད་རེས་ཀྱི་གོ་སྐབས་འདི་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་མིའི་གནས་ཚུལ་དང་འབོད་སྒྲ་རྣམས་འཛམ་བུ་གླིང་ཁྱོན་ཡོངས་སུ་བརྒྱུད་བསྒྲགས་གནང་བར་བསྔགས་བརྗོད་ཞུ་རྒྱུ་ཡིན། ལོ་གསར་ལ་བཀྲ་ཤིས་བདེ་ལེགས། Happy Losar།

གཙུག་ལག་ཁང་དེ་དེ་མི་མང་ལ་མཆོད་མཇལ་ཆེད་སྒོ་ཕྱེ་རྒྱུ་མིན་པའི་བརྡ་ཁྱབ་སྤེལ་འདུག་ལ། ཡང་ལྷ་ས་སྤྱི་བདེ་ཉེན་རྟོག་ཁང་གིས་བརྡ་ཁྱབ་ནང་ལོ་སར་ཚེས་གཅིག་ཉིན་གྱི་བོད་ནང་གི་སྔ་དྲོའི་ཆུ་ཚོད་བཅུ་གཅིག་ནས་བཟུང་གནས་ཆུང་ལྷ་གསོལ་སྐབས་ཉེན་རྟོག་པས་གཞུང་ལམ་ཁག་གཅིག་བཀག་འགོག་གིས་སྐབས་དེར་མི་མང་ནས་ཆོས་ལུགས་བྱེད་སྒོ་སྤེལ་ཡུལ་དུ་ཐོབ་ཐང་ལག་ཁྱེར་འཁྱེར་ནས་ཡོང་དགོས་པའི་སྐོར་སོགས་ཁྱབ་བརྡ་བཏང་འདུག། སྤྱིར་རྒྱ་ནག་གཞུང་འབྲེལ་ངོས་ནས་ནམ་རྒྱུན་ལྷ་ས་ཁུལ་དུ་མི་མང་འདུ་འཛོམས་དང་དུས་དྲན་སོགས་ཀྱི་སྐབས་ཉེན་རྟོག་པ་འགྲེམས་འཇོག་ཤུགས་ཆེར་བྱེད་བཞིན་ཡོད་པ་རེད་ལ་སྔར་ལོའི་ལོ་སར་དང་བོད་ནང་གི་དགོན་སྡེ་ཁག་གི་སྨོན་ལམ་ཆོས་ལུགས་བྱེད་སྒོ་སྤེལ་ཡུལ་དུ་རྒྱ་ནག་གཞུང་ངོས་ནས་ལྷ་སའི་དགོན་སྡེ་ཁག་དང་མདོ་སྟོད་སྨད་ཀྱི་དགོན་པ་ཁག་ཏུ་དམག་མི་འགྲེམས་འཇོག་གིས་དམ་དྲག་ཤུགས་ཆེ་བྱས་ཡོད་པ་རེད། དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་རྒྱུ་ནང། བོད་ཀྱི་ལོ་གསར་ཉིན་མོར་ནིའུ་ཡོག་གྲོང་ཁྱེར་དུ་རླངས་འཁོར་འཇོག་རིན་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་ཞིག་བཏོན་ཡོད་འདུག་དེ་ཡང་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་བ་ལྟར་ན། སྤྱི་ཟླ་གཉིས་པའི་ཚེས་བརྒྱད་དེ་རེས་གཟའ་ཕུར་བུའི་ཉིན་ནིའུ་ཡོག་གྲོང་ཁྱེར་སྤྱི་ཡོངས་ཀྱི་ཚོགས་འདུའི་ཐོག་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝུན་ལགས་ཀྱིས་བོད་ཀྱི་ལོ་གསར་གྱི་ཉིན་མོ་དང་སྟབས་བསྟུན་ནས། ཉིན་དེར་གྲོང་ཁྱེར་ནིའུ་ཡོག་ནང་ལམ་ཟུར་དུ་རླངས་འཁོར་འཇོག་རིན་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་ཞིག་བཏོན་ནས་ངོ་སྤྲོད་གནང་འདུག་དེའི་སྐོར་ལ་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝུན་ལགས་སུ་ཞལ་པར་བརྒྱུད་བཅར་འདྲི་ཞུ་བའི་སྐབས། ཁྲིམས་འཆར་དེ་གཏན་འབེབས་ཡོང་བར་ལོ་གསར་གཏོང་མཁན་ཚོས་གྲོང་སྡེ་ལྷན་ཁང་གི་མི་དམངས་དང་ལྷན་དུ་ཉམས་ཞིབ་སུ་བཅར་དགོས་པ་དང། ཁྲིམས་འཆར་གཏན་འབེབས་ཡོང་ཐབས་ཀྱི་ལས་དོན་ནང་ཞུགས་རྒྱུ་དེ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་འདུག། ཨང་བརྒྱ་ཐམ་པ་ཞེས་པའི་ཁྲིམས་འཆར་དེ་ནིའུ་ཡོག་གྲོང་ཁྱེར་ལྷན་ཚོགས་ཀྱིས་གཏན་འབེབས་བྱ་ཐུབ་ཚེ་དེ་ནི་བོད་ནང་གི་འབྱིན་རྒྱུ། དེ་ནི་བོད་དང། འབྲུག་ཡུལ། རྒྱ་གར། བལ་ཡུལ་སོགས་ནས་ཡོང་བའི་མི་དམངས་ལ་དམིགས་སུ་བཀར་བའི་ལོ་གསར་དུས་ཆེན་དང་འབྲེལ་བའི་ཁྲིམས་གཞི་ཞིག་ཆགས་རྒྱུ་ཡིན་འདུག་ད་ལྟའི་ཆར་ནིའུ་ཡོག་གྲོང་ཁྱེར་དུ་ཡོངས་གྲགས་སུ་རྒྱ་མིའི་ལོ་གསར་དང་དེ་ནས་ཀོ་རི་ཡ་སོགས་ཀྱི་ལོ་གསར་སྐབས་ལམ་ཟུར་དུ་རླངས་འཁོར་འཇོག་རིན་བསྡུ་ལེན་མི་བྱེད་རྒྱུའི་དམིགས་བསལ་ཡོད་ཀྱང་བོད་ཀྱི་ལོ་གསར་དེ་ནི་རྩིས་ལུགས་མི་འདྲ་བ་ཞིག་ཡོད་པས་གོང་ཞུས་དང་མི་འདྲ་བ་ཡོད་སྟབས་དམིགས་སུ་བཀར་ནས་བོད་ཀྱི་ལོ་གསར་སྐབས་ལམ་ཟུར་དུ་མོ་ཊ་འཇོག་ཆོག་པའི་ཁྲིམས་ལུགས་གཏན་འབེབས་མེད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུ་གི་ཡོད། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་བྱང་ཨ་མེ་རི་ཀའི་ནང་ལ་ཡོད་པའི་བོད་མི་ཚོས་རབ་གནས་ཤིང་འབྲུག་ལོའི་ལོ་གསར་སྲུང་བརྩི་ཞུ་ཕྱོགས་དང་གཞུང་འབྲེལ་མཛད་སྒོའི་སྐུ་མགྲོན་སོགས་ཀྱི་ཐད་ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་མི་ནེ་སོ་ཊ་དེ་བཞིན་ཁེ་ན་ཌ་གྲོང་ཁྱེར་ཐོར་རན་ཏོ་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སོ་སོར་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་ལོ་གསར་ཚེས་གཅིག་ལ་སོང། ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་ནས་བྱང་ཨ་མི་རི་ཀའི་ནང་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ནས་ཀྱང་ཚ་ཚ་འུར་འུར་གྱི་ངང་ནས་ལོ་གསར་གྱི་གྲ་སྒྲིག་གནང་ནས་ལོ་གསར་སྲུང་བརྩི་ཞུ་བཞིན་པ་རེད། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་ཟིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་གནང་ནས་དེ་རིང་ཚེས་གཅིག་ཉིན་ཐོག་མར་ཆོས་ཕྱོགས་ཀྱི་མཛད་སྒོ་གནང་རྒྱུ་དང། དེ་རྗེས་ཚོགས་ཁང་གི་ཕྱི་ལ་རླུང་རྟ་དར་འཛུགས་གནང་སྐབས་ནེའུ་ཡོག་གྲོང་ཁྱེར་གྱི་ཆེས་མཐོའི་དཔོན་རིགས་གསུམ་སྐུ་མགྲོན་དུ་ཕེབས་རྒྱུ་ཡོད་ལུགས་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཞིབ་གསལ་འགྲེལ་བརྗོད་གནང་བྱུང།
དང་ཐོག་དེ་ལ་ནི་ང་ཚོ་རང་ཚོའི་བོད་མི་ཡོངས་ཀྱི་མགོན་སྐྱབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་བོད་ཀྱི་བསྟན་བདག་བླ་ཆེན་རྣམ་པ་དང་བོད་གཞིས་བྱེས་གཉིས་སུ་ཡོད་པའི་ང་ཚོ་བོད་མི་སྤུན་ཟླ་ཡོངས་དང་དེ་ནང་བཞིན་གྱི་ཧི་མ་ལ་ཡའི་རི་རྒྱུད་ཚང་མ་ལ་ང་ཚོའི་ས་གནས་ས་ཐོག་ནས་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་རེད་ཨ་ནི་ཚང་མར་ལོ་གསར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ད་ང་ཚོ་གི་ད་ལྟ་ལོ་གསར་འདི་ད་ལོ་གཅིག་ད་གུང་སེང་དང་སྟབས་བསྟུན་བྱས། ཨ་ནི་ང་ཚོའི་གཟའ་སྤེན་པ་ཉི་མ་རང་ལ་ང་ཚོ་ཚེས་པ་དང་པོ་དང་གཉིས་པ་འདུག་ཟེར་ང་ཚོ་སྲུང་བརྩི་ཞུ་གི་ཡོད། སྤྱི་ཁང་གི་ཕྱི་ལོགས་དེ་ལ། ང་ཚོ་བོད་ཀྱི་ལམ་ལ་ནི་ཡོད་དེ་ལ་ང་ཚོ་གི་རླུང་རྟ་དར་ལྕོག་བྱས་ད་རླུང་རྟ་དར་ལྕོག་སྐབས་ལ་ང་ཚོ་ད་ནིའུ་ཡོག་གི་ནང་ལོགས་ནི་ང་རང་ཚོ་ས་གནས་དང་འབྲེལ་བ་ཡོད་ཐོག་ནི་ད་དེ་རིང་སྐུ་མགྲོན་དམིགས་བསལ་སྐུ་མགྲོན་གསུམ་ང་ཚོ་ཕེབས་ཀྱི་ཡོད་སྐུ་མགྲོན་དང་པོ། གྲོང་ཁྱེར་ལས་ཁུངས་ཀྱི་ང་ཚོ་སྤྱི་ཁྱབ་ཇུ་ལི་ཝན་བྱས་དེ་ནི་ནིའུ་ཡོག་གི་མངའ་སྡེ་རང་གི་ཨ་ནེ་འཐུས་མི་གཅིག་བྱས། དེ་ནི་ནིའུ་ཡོག་གི Mayor ལས་ཁུངས་ཀྱི་ཕྱི་མི་གཞིས་སྤོས་ཚན་པ Commissioner for Immigrant Affairs ཨོ་ཁོ་རང་གསུམ་འདུག་ཟེར་ཕེབས་ཀྱི་ཡོད་ཨ་ནི་སྐུ་ཚབ་དོན་གཅོད་སྐུ་ཚབ་དུ་ནི་ད་ལྟ་ཁོང་ཀུན་དགའ་བཀྲ་ཤིས་ལགས་འདུག་ཟེར་ཕེབས་ཀྱི་ད་སྐུ་མགྲོན་གནས་གང་ང་ཚོ་ཆེ་ཤོས་དེ་ཨོ་དེ་འདྲ་ཞིག་ཕེབས་ཀྱི་ཡོད་ཨ་ནི་ཁོ་རང་ཚོ་ང་ཚོ་གི་སྣེ་ལེན་དང་ཨ་གཅིག་ལོ་སར་འཚམས་འདྲི་ཞུས་ཨ་ནི་དེའི་རྗེས་ལ་ང་ཚོ་དངོས་སུ་མཛད་སྒོ་ནང་ལོགས་ཡར་ཕེབས་བྱས་ད་དེ་རིང་ང་ཚོ་གི་མཛད་སྒོ་ནང་ལོགས་ལ་ཨ་གཅིག་ནིའུ་ཡོག་གི་དེ་གཟའ་མཇུག་བསླབ་གྲྭ་ཅིག་ཡོད་རེད་དེ་དང་ཆོལ་གསུམ་ཟློས་གར་བྱས་འདི་མཉམ་པོ་ཨ་ནེ་ཡང་ནིའུ་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ནང་མ་ཡིན་པའི་ཡང་བསླབ་གྲྭ་དེ་འདྲ་ཅིག་ཡོད་རེད་ཁག་གསུམ་སུ་ཨོ་ཁོ་རང་ཚོ་འདུག་ཟེར་ན་འཁྲབ་སྟོན་བྱས་ཨ་ནི་ཉིན་རྒྱབ་ནི་ད་ང་ཚོ་གི་ཅིག་མི་མང་ཅིག་སྒོར་གཞས་སྐྱོན་ཡག་དང་ཨ་ནི་འདི་དགོང་དག་དེ་ལ་དགོང་དག་འདི་ཅིག་ང་ཚོ་གི་ད་དཔལ་འབྱོར་སྒྲུབ་ཀྱི་ལས་གཞི་ཅིག་ཡོད་རེད་ཉི་མ་གཉིས་པ་དེ་ལ་ང་ཚོ་གི་ད་ནིའུ་ཡོག་ནང་ལོགས་ནི་ཚོགས་པ་སྐྱིད་སྡུག་མང་པོ་ཞེ་པོ་ཅིག་ཡོད་རེད་ཚོགས་པ་སྐྱིད་སྡུག་གི་སོ་སོའི་ངོས་ནས་ཨ་ནི་ཡུལ་ལུང་གོམས་གཤིས་གི་གང་ཅི་བོད་གཞས་ཞབས་བྲོ་འདུག་ཟེར་ཡོད་པ་བྱས།
ཡང་ཁེ་ན་ཌ་གྲོང་ཁྱེར་ཊོ་རོན་ཊོ་གི་བོད་རིགས་སྤྱི་མཐུན་ཚོགས་པས་ཀྱང་ལོ་སར་ཚེས་གཅིག་ཉིན་གཙོ་བོ་ཆོས་ཕྱོགས་ཀྱི་མཛད་སྒོ་གནང་རྒྱུ་དང། སྐུ་མགྲོན་གཙོ་བོ་གྲོས་ཚོགས་ཀྱི་འཐུས་མི་ཞིག་ཕེབས་རྒྱུ་ཡོད་འདུག་མི་མང་འདུ་འཛོམས་ཀྱིས་ལོ་སར་སྲུང་བརྩི་ཞུ་རྒྱུ་དེ་ནི་ལོ་སར་ཚེས་བརྒྱད་ཉིན་གནང་རྒྱུ་ཡིན་འདུག་ལ། དེ་ཉིན་གལ་ཆེའི་སྐུ་མགྲོན་མང་པོ་ཞིག་ཕེབས་གཏན་འཁེལ་བའི་སྐོར་ཊོ་རོན་ཊོ་གྲོང་ཁྱེར་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལང་དཀར་ལགས་ཀྱིས་འགྲེལ་བརྗོད་གནང་བྱུང།

བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས། ཆོས་བརྒྱུད་བླ་ཆེན་རྣམ་པ་དང་གཞིས་བྱེས་བོད་མི་ཡོངས་ལ་མི་ནི་སོ་ཊའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། རྩ་བའི་འདི་ནང་ལ་ང་ཚོ་སྐུ་མགྲོན་ས་གནས་ཀྱི་གཞུང་འབྲེལ་གྱི་ཚོགས་པ་སྐྱིད་སྡུག་གི་ཚོགས་གཙོ་རེད་ད་ག་ནང་བཞིན་དབུས་བོད་མི་སྒྲིག་འཛུགས་ཀྱི་མང་གཙོ་ཀ་བ་གསུམ་གྱི་ལས་ཟུར་རྣམ་པ་རེད་ད་ག་ནང་བཞིན་ལས་ཐོག་ཁོང་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་རེད་ད་ག་ནང་བཞིན་དེའི་ཆོས་ཚོགས་ཁག་གི་རིན་པོ་ཆེ་དགེ་བཤེས་གཙོས་པའི་ཨ་ནི་གྲྭ་བཙུན་ཁག་དེ་གའི་ཆ་ཚང་ཅིག་ཕེབས་ཀྱི་ཡོད་ད་ག་ནང་བཞིན་ས་གནས་བོད་རིགས་ཀྱི་རྒྱབ་སྐྱོར་བྱེད་མཁན་དེ་སྔ་ནས་ལོ་མང་པོ་གི་རྒྱབ་སྐྱོར་བྱེད་མཁན་ཁག་མང་པོ་ཅིག་ཁོང་ཚོ་དུས་ཆེན་དེ་ལོ་ལྟར་གདན་འདྲེན་ཞུ་གི་ཡོད་རེད། དེ་བཞིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དང་ཝར་མཱན་སོགས་ས་ཁུལ་ཕལ་ཆེ་བའི་ནང་དེ་རིང་ལོ་སར་ཚེས་གཅིག་དེ་ཆོས་ཕྱོགས་ཀྱི་ལམ་ནས་སྲུང་བརྩི་ཞུ་གི་ཡོད་འདུག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།

ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་གཡང་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། ད་ང་ཚོའི་བོད་པའི་གནམ་ལོ་གསར་དུ་བཞད་པའི་ལོ་གསར་དེ་སླེབས་གྲབས་ཡོད་པ་དང་བསྟུན་ནས་དེ་རིང་གི་ལེ་ཚན་འདིའི་ནང་ལ་ཡང་བོད་ཀྱི་ལོ་གསར་གཏོང་སྲོལ་མི་འདྲ་བའི་སྐོར་དང་ལོ་གསར་གྱི་སྡེར་ཁ་སྒྲིག་སྟངས་དང་དེའི་མཚོན་དོན་སྐོར་ལ་བཀའ་འདྲི་ཞུ་གི་ཡིན། བྱས་ཙང་ང་ཚོས་ཐེངས་འདིའི་ལེ་ཚན་འདིའི་ཐོག་ལ་ཡང་ལོ་གསར་སྐོར་ལ་བཀའ་མོལ་གནང་གར་ཨ་ནི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ཕེབས་ཡོད། གཙང་ཕྲུག་སྟོབས་ལགས་དེ་རིང་ལེ་ཚན་འདི་ནང་ཕེབས་པར་འཚམས་འདྲི་ཞུས་པ་དང་སྦྲགས། ཐོག་མར་དེ་ལ་ཡང་ད་བོད་ལ་ཡོངས་གྲགས་སུ་བོད་ཟླ་དང་པོའི་ཚེས་གཅིག་ལ་ལོ་གསར་བརྩི་སྲོལ་ཡོད་རེད་ཡིན་ནའི་ལས་ད་བོད་ལ་ལུང་པ་སོ་སོའི་ཡུལ་སྲོལ་གོམས་གཤིས་དང་གཙོ་བོ་ཞིང་ཁ་འདེབས་ལས་ཀྱི་ད་ལོ་ཚིགས་ཀྱི་དབང་གིས་ཨ་ནི་ལོ་གསར་བརྩི་སྲོལ་གྱི་རྣམ་པ་མི་འདྲ་བ་མང་པོ་ཞིག་ཡོང་གི་འདུག་དེ་འདྲ་སོང་ཙང་ད་བོད་པའི་ལོ་གསར་བརྩི་སྲོལ་མི་འདྲ་བ་དེ་ཚོའི་ཁུངས་གཙོ་བོ་དེ་ག་པར་ལ་ངོས་འཛིན་བྱེད་དགོས་ཀྱི་ཡིན་ན།
ད་ལོ་སར་གྱི་སྐོར་དེ་གཞི་རྩའི་ང་ཚོའི་གི་སྲོལ་རྒྱུན་གྱི་བོད་པའི་གནའ་བོའི་དུས་སུ་བོད་རང་གི་ལོ་སར་སྲུང་བརྩི་བྱེད་སྟངས་ཀྱི་ལོ་ཟླ་དེ་ཟླ་བ་བཅུ་གཉིས་པའི་ཚེས་པ་གཅིག་ལ་དུ་སྲུང་བརྩི་ཞུ་གི་ཡོད་ར་ད་དེ་ང་ཚོའི་གི་བོད་ཀྱི་རྒྱལ་པོ་སྤུ་ལྡེ་གུང་རྒྱལ་གྱི་སྐུ་དུས་སུ་རྒན་མོ། བལ་ཙེ་མ་ཟེར་མཁན་ཞིག་ཁོ་རང་གིས་རྩིས་རིག་གི་རྣམ་གཞག་ཉི་ཟླ་གཟའ་སྐར་དང་དུས་བཞི་གི་འགྱུར་འགྲོས་དེ་ཚོའི་ཐོག་ལ་ཚོད་བགམ་ལོ་ཅི་ཐིབས་བྱས་ནས་དུས་བཞི་ལ་དབྱེ་བ་ཕྱེ་དང་དཔྱིད་དུས་ཀྱི་ཐོག་མའི་དུས་ལ་ཡར་ལྷ་ཤམ་པོ་ལ་ཁམ་བུའི་མེ་ཏོག་སྐྱེ་ཡོང་དུས་སྐབས་སུ་ལོ་གསར་བ་བཏབ་ཡས་ཀྱི་འགོ་བཙུགས་ཡས་དེ་རྒྱལ་པོ་ལ་སྙན་སེང་ཞུས་བྱས་ནས་རྒྱལ་པོས་ཀྱིས་མཛད་སྟོན་བྱེད་ཡས་ཀྱི་ག་རེ་ཟེར་ན་ད་ཆོག་མཆན་ཟེར་ན་བཀའ་འཁྲོལ་བྱས་ནས་མཛད་སྟོན་ལོ་གསར་བ་བསུ་བའི་གི་མཛད་སྟོན་བྱེད་ཡས་ཀྱི་གནད་དོན་འདིའི་ཐོག་ནས་ལོ་གསར་ལབ་མཁན་དེ་ཡོང་གི་ཡོད་རེད

ཤེས་རྟོགས་མ་བྱུང་ཡིན་ནའང་ལ་དྭགས་ཀྱི་ལོ་སར་དེ་ཨ་ནི་ག་རེ་ཟེར་ན་བོད་ཟླ་བཅུ་གཉིས་པའི་སྔོན་ལ་བཏང་ལོ་ཟླ་བ་གཅིག་གི་སྔོན་ལ་ལོ་སར་བཏང་བར་སོང་ན་དེ་ལྟོགས་ལ། བྱས་རྒྱུགས་སོ་ར་གཅིག་མ་རན་གོང་ནས་གཅིག་རྔམ་བསྡད་རྒྱུགས་སོ་རའི་གི་གནས་ཚུལ་དེ་འདྲ་སོང་ཙང་ང་ཚོས་མཚམས་མཚམས་ལྟོགས་ལའི་ལོ་སར་ཟེར་གི་ལབ་སྲོལ་དེ་འདྲ་ཡང་ཡོང་གི་འདུག་ད་དེ་རྒྱུ་མཚན་ག་ལ་བཏང་བརྟེན་བྱས་ང་འདུ་བྱེད་མེད་དེ་ངས་ཤེས་མ་སོང། ད་དེ་ག་ནང་བཞིན་ང་ཚོའི་གི་ཨ་མདོ་ཁུལ་དང་ཁམས་ཀྱི་ས་ཁུལ་ཁ་ཤས་ལ་ཨ་ནི་ག་རེ་ཟེར་ན་ཅིག་ལོ་གསར་དེ་རྒྱ་ལུགས་ཀྱི་ག་རེ་ཟེར་ན་ལུགས་རྙིང་ཟེར་ན་འདྲ་འདིའི་གི་ལོ་བརྩི་སྟངས་ཀྱི་དེ་ལ་ཆ་འཛིན་རུ་བྱེད་བྱས་ཨ་ནི་མཚམས་མཚམས་བོད་ཟླ་བཅུ་གཉིས་པ་ལ་ཁེལ་ཡས་དང་མཚམས་མཚམས་ཨ་ནི་བོད་ཟླ་དང་པོ་ལ་ཁེལ་ཡས་ཀྱི་གནས་ཚུལ་དེ་ཡོང་གི་ཡོད་རེད། ད་ང་ཚོས་དེང་དུས་ང་ཚོ་ཡོངས་གྲགས་ཀྱི་བོད་པའི་ལོ་སར་དེ་ཟླ་བ་དང་པོའི་གི་ཚེས་པ་གཅིག་ལ་བཏང་ཡས་དེ་ཨ་ནི་ཧོར་གྱིས་བོད་ལ་དབང་བསྒྱུར་བྱས་ཏེ་ཧོར་ཟེར་དུས་སྐབས་སུ་སོག་པོ་རེད་བ་སོག་པོས་བོད་ལ་བཙན་འཛུལ་སླེབས་ཡོང་དུས་སྐབས་སུ་གནས་ཚུལ་དེ་དང་འབྲེལ་བྱས་ཨ་ནི་གཅིག་ལ་ཡེ་ལ་སོག་པོའི་གི་མི་ཉག་རྒྱལ་ཁབ་གཏོར་བའི་གི་ཨ་ནི་མཛད་སྟོན་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་འཁེལ་གྱི་ཡོད་པ་དང་ཨ་ནི་དེ་ཁོ་ཚོས་གལ་ཆེའི་མཛད་སྟོན་ཅིག་ལ་བརྩིས་བྱས་ད་གང་བྱས། ཟླ་བ་དང་པོའི་ཚེས་པ་གཅིག་ལ་ལོ་སར་བཏང་ཡས་དེ་སོག་པོ་དང་འདྲེས་བྱས་བོད་ལ་ཤན་ཞུགས་ལས་བྱས་ནི་བོད་པའི་གི་གཞུང་འབྲེལ་གྱི་ལོ་སར་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་བཏང་ཡས་ཀྱི་གནད་དོན་དེ་བྱུང་འདུག་ག་བྱས་ཙང་ད་དེ་ཚོའི་ལོ་སར་དེ་ཚོ་ཚང་མ་ལོ་གཞི་རྩའི་གི་ལོ་རྙིང་པ་ཕར་ལ་སྐྱེལ་བྱས་ལོ་གསར་པ་ཚུར་ལ་བསུ་ཡས་ཀྱི་རྟེན་འབྲེལ་གྱི་བྱེད་སྒོ། དེ་ཁུངས་གཏུགས་ས་ཡང་ག་རེ་ཟེར་ན་ཞིང་ལས་དང་འབྲོག་ལས་ལོ་ཏོག་དེ་དང་འབྲེལ་བའི་ཀྱི་གནད་དོན་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། ད་ཟླ་བ་བཅུ་བ་བཅུ་གཅིག་བཅུ་གཉིས་དང་པོ་དེ་ག་ནང་བཞིན་གྱི་རྒྱ་ནག་གི་ལུགས་རྙིང་གི་ལོ་ཐོ་དང་བརྩིས་པའི་ཀྱི་ལོ་གསར་གཏོང་སྟངས་དེ་ཚང་མ་ལོ་ད་ལོ་འགོ་རྩིས་སྟངས་ཀྱི་གནད་དོན་མི་འདྲ་བས་ཀྱི་མ་གཏོགས་རྩ་བའི་ཀྱི་ལོ་གསར་པ་ཚུར་ལ་བསུས་བྱས་རྙིང་པ་ཕར་ལ་སྐྱེལ་ཡས་ཀྱི་གནད་དོན་དེ་འདྲ་ཅིག་ཆགས་བསྡད་འདུག་བ་འོ་དེ་གནས་ཚུལ་དེ་འདྲ་ཞིག་ཟེར། ལགས་སོ་འདི་ནས་འཕྲོས་བྱས་ད་ཨང་སྤྱི་བཏང་བྱས་པ་ཡིན་ན་བོད་པའི་ལོ་སར་བཏང་སྲོལ་མང་པོ་ཅིག་ཡོད་རེད་དེ་ཚོ་ཚང་མའི་སྐོར་ལ་དེ་རིང་བཀའ་འདྲི་ཞུས་པ་ཡིན་ན་དུས་ཚོད་ཆ་ནས་ཏག་ཏག་ཞིག་བསྡད་ཀྱི་མི་འདུག་བྱས་ཙང་གཙོ་བོ་ད་གཞུང་འབྲེལ་གྱི་ལོ་སར་དེ་ལ་ཡང་སྡེར་ཁ་སྒྲིག་གཤོམ་བྱེད་སྲོལ་ཅིག་ཡོད་རེད་ཨ་འདིའི་ནང་ལོག་སྡེར་ཁའི་ནང་ལོག་ལ་ཡང་ཨ་ནི་གྲོ་སོ་ཕྱེ་མར་དང་ལོ་ཕུད་དེ་ནས་ཆང་ཕུད་དང་ལུག་མགོ་ལ་སོགས་པ་ད་མང་པོ་ཞིག་བཤམས་སྲོལ་ཡོད་པ་སོང་ཙང་དེ་ཚོའི་གྱི་མཚོན་དོན་ག་རེ་ཡིན་ནམ་ང་ཚོའི་གསན་མཁན་རྣམ་པ་ཚོའི་མཁྱེན་རྒྱའི་ཆེད་དུ་ངོ་སྤྲོད་མདོར་བསྡུས་ཤིག་གནང་དང།
ད་བོད་པའི་ཀྱི་གོང་དུ་ཞུས་པ་ནང་ད་གཞུང་འབྲེལ་གྱི་ལོ་སར་དེ་བོད་ཟླ་དང་པོའི་གྱི་ཚེས་པ་གཅིག་ལ་བཏང་གི་ཡོད་རེད་བ་ད་དེ་བཏང་བའི་དུས་སྐབས་སུ་ང་ཚོས་ཀྱི་ད་ལོ་སར་གྱི་མཛད་སྟོན་རྒྱས་པོ་ཞེ་པོ་གནང་གི་རེད་བ་གཞུང་གྱི་ངོས་ནས་ག་རེ་ཟེར་ན་ལོ་སར་ཚེས་པ་གཅིག་གཉིས་གསུམ་ཟེར་ལྷག་པར་དུ་ལོ་སར་ཚེས་པ་གཅིག་ལ་ག་རེ་ཟེར་ན་གཞུང་གཞུང་རང་གྱི་བས་དེ་གར་ཨ་ནི་ཡེ་གཅིག་པོ་ཏ་ལ་རྒྱལ་བ་རིན་པོ་ཆེ་མཇལ་ཁ་གནང་བོད་ལ་ཡིན་པ་ན་ཨོ་དེ་འདྲས་གཅིག་གྱི་མཛད་སྟོན་མང་པོ་ཚུགས་ཀྱི་ཡོད་རེད་ད་དེའི་ནང་གི་ག་རེ་ཟེར་ན་གཞུང་འབྲེལ་ལོ་སར་གྱི་དུས་སྐབས་དེའི་སྐབས་སུ་ང་ཚོས་ཀྱི་མཛད་སྟོན་རྒྱས་པོ་སྡེར་ཁ་ཆེན་པོ་དེ་འདྲ་རྒྱས་གཤོམ་བྱས་ད་ལྟ་ལོ་ཕུད་དང་དེ་ག་ནང་བཞིན་གྲོ་སོ་ཕྱེ་མར་དང་དེ་འདྲ་མང་པོ་ཅིག་གྲ་སྒྲིག་བྱེད་ཀྱི་མཚོན་དོན་ལ་གཅིག་གང་འདྲ་ཡོད་རེད་ཟེར་ན་ད་སྡེར་ཁ་ཟེར་དུས་སྐབས་སུ་གཞི་རྩའི་གྱི་སྡེར་ཟེར་དུས་སྐབས་སུ་ཕུད་དེ་ཚོ་བཞག་སའི་ཀྱི་སྣོད་དེ་ཟས་ཕུད་དེ་ཚོ་དེ་ལ་སྣོད་ལ་སྡེར་མ་ཟེར་གྱི་རེད་བ་དེ་འདིའི་ཁ་དེ་ལ་ག་རེ་བཞག་ཡོད་རེད་ཟེར་ན་སྲོལ་རྒྱུན་བོད་པའི་གྱི་སྡེར་ཁ་ནང་ལ་སྒྲིག་གཤོམ་བྱེད་ཡས་གནད་འགག་ཆེ་ཤོས་དེ་ག་རེ། བཞག་དགོས་རེད་ཟེར་ན། བཤད་ཡིན་སྡེར་ཁ་དེ་འདྲ་ཡོད་རེད་སྡེར་མའི་སྒང་ལ། དེ་ག་ནང་བཞིན་གྱི་དཀར་སྤྲོ་ང་ཚོས་གི་དེ་ཤ་ཟེར་ན་བཞེས་སྤྲོ་ཡང་ལབ་ཀྱི་རེད་བ། ཨཱ་ནི་དེ་ཤ་ད་སྐྱོ་ཤོར་ཟེར་ན་ཡུལ་ཤང་ཕག་ལས་སོ་རེད་བ། ཨོ་དེ་འདྲས་གི་ཨཱ་ནི་སྡེར་ཁ་དེ་འདྲ་བརྒྱབ་ཡོང་གི་རེད་སྡེར་ཁ་ཡིན་པ་ན་ཁོ་མཆོད་པའི་མཛད་བྱ་དང་རྟེན་འབྲེལ་གྱི་མཛད་བྱ་ལ་བརྩིས་བྱས་ག་རེ་ཟེར་ན། དེ་ལས་བསྒྲིགས་བཞེས་པ་མི་ཆོག་ཟེར་བའི་གི་ལུགས་སྲོལ་ཞེ་དྲག་ཡོད་བ་མ་རེད་བ། བྱས་ཙང་སྡེར་ཁ་ཡིན་པ་ན་ཡ་མཆོད་པ་དང་རྟེན་འབྲེལ་དང་དེ་འདྲས་གི་བག་མེད་རྒྱས་སྤྲོས་མ་ཡིན་པ། འདོད་རྒུ་འཛོམས་པའི་གྱི་རྟགས་ཀྱི་མཚོན་རྟགས་ལ་བརྩི་གི་རེད་བ། བྱས་ཙང་འདིའི་ཁ་ལ་འདི་འདྲས་བརྩིགས་པ་དེ་ལ་སྡེར་ཁ་ཟེར་ལབ་ཀྱི་ཡོད་རེད། ལོ་ཕུད་དེ་དེ་བཞིན་ང་ཚོས་གོང་དུ་བཤད་པ་རེད་ལོ་སར་སྲུང་བརྩི་ཞུ་ཡོད་ཁོ་རང་ལོ་ཏོག་ཟེར་ནའང་འདྲ་ང་ཚོས་ཞིང་འབྲོག་དང་འདྲེས་པ་ཡིན་པ་སོང་ཙང་འདིའི་གི་ཨ་ནི་ལོ་ཡི་ཕུད་ཅིག་དང། ཞིང་པའི་གི་ངོས་ནས་ཨ་ནི་ཡ་ཅིག་ལོ་ཕུད་ཅིག་དང་འབྲོག་པའི་ངོས་ནས་ག་རེ་ཟེར་ན་ལུག་མགོ། ང་ཚོའི་ལོ་སར་ལ་མ་བྱུང་ཀ་མེད་ཀྱི་ལོ་ཕུད་དང་ལུག་མགོ་དེ་རེད་བ། ཕྱེ་མར་ཟེར་དུས་སྐབས་སུ་ཕྱེ་ཟེར་དུས་སྐབས་སུ་ནས་ཞིབ་ཞིབ་བཟོས་རྒྱུ་ལ་ཕྱེ་ལབ་ཀྱི་ཡོད་རེད་དེ་ལ་རྩམ་པ་རེད། མར་ཟེར་དུས་སྐབས་སུ་འབྲོག་ལས་ཀྱི་དཀར་ཆུའི་སྙིང་པོ་མར་རེད་བ། མདོར་བསྡུས་ན་ཞིང་འབྲོག་གི་ཕུད་ཚང་མ་ལོ་ཡག་ག་ཟེར་ན་དཀོན་མཆོག་ལ་མཆོད་འབུལ་བྱས་རེད་དེ་ག་ནང་བཞིན་གྱི་རྟགས་དང་རྟེན་འབྲེལ་མཚོན་པར་བྱེད་ཀྱི་གནད་དོན་འདི་ཚོ་རྟེན་འབྲེལ་དང་མཚོན་རྟགས་འདི་འདྲ་ཅིག་ཡོད་རེད་བ། ལགས་སོ་གཙང་ཕྲུག་སྟོབས་ལགས་དེ་རིང་ཁྱེད་རང་གིས་ང་ཚོའི་གསན་མཁན་རྣམ་པ་ཚོ་ལ་བོད་ཀྱི་ལོ་གསར་གཏོང་སྲོལ་མི་འདྲ་བའི་སྐོར་དང་སྡེར་ཁ་བཤམས་སྟངས་དང་དེའི་མཚོན་དོན་སྐོར་ལ་ངོ་སྤྲོད་གསལ་པོ་ཅིག་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་དེ་རིང་དུས་ཚོད་ཀྱིས་རྐྱེན་པས་ལེ་ཚན་འདི་འདིར་མཚམས་བཞག་ཡིན། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་དེ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་རེད། རྣམ་པ་ཚོ་ལོ་གསར་པ་འདིའི་ནང་ལ་བཀྲ་ཤིས་ལོ་ལེགས་དང་ནད་མེད་ཚེ་རིང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་ཀྱི་ལོ་གསར་ཚེས་གཅིག་ཉིན་གྱི་སྔ་དྲོའི་ལས་རིམ་དེ་ཆ་ཚང་རྒྱང་བསྲིངས་ཞུས་ཟིན་པ་ཡིན། དེ་རིང་སྔ་དྲོའི་ང་ཚོའི་ལས་རིམ་འདི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་འཆི་མེད་ཡིན་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ལོ་གསར་ལ་བཀྲ་ཤིས་བདེ་ལེགས།